འདི་སྲོག་གཅོད་སྤོང་བ་དེ་ཁས་ལེན་བྱེད་ཟེར་ཁོ་རང་ངས་ད་མཚན་ནག་གུང་ལ་གཉིད་རེ་ཉལ་བྱས་བསྡད་ན་ད་གང་བྱེད་དེ་ཕལ་ཆེར་ཐུབ་ས་རེད་བསམ་སྟེ་གང་བྱེད། ཁས་ལེན་བྱེད་སྤོང་བར་ཁས་ལེན་ཚར་དུས་མཇུག་མ་དེ་སྤོང་བའི་གར་སོང་ད་སྲོག་གཅོད་སྤོང་བ་དེ་བྱེད་ཡོང་དུས་མཇུག་མ་མི་ཁོ་ཤི་ཡོང་དུས་དེ་ཉིན་མོའི་གུང་ལ་དཔེ་ཞེ་པོ་ཅིག་སྡུག་བསྔལ་ཞེ་པོ་ཅིག་མྱོང་དེ་ནས་ཡང་མཚན་ནག་གུང་ལ་ཡང་ཁོ་ལྷ་ཡི་བདེ་བ་རེ་མྱོང་དེ་ནས་དེ་འདྲ་ཡོང་འདུག་བ་དེ་ཡོང་ཡས་ཁོ་མཚན་ནག་གུང་ལ་སྲོག་གཅོད་སྤོང་བ་ཁས་བླངས་ཉིན་གུང་དེ་སྤོང་བ་ཁས་ལེན་མ་ཐུབ་པའི་དེ་འདྲའི་རྐྱེན་བྱས་ནས་རེད་གསུངས་འདུག་ཨ།

ལོག་ལྟ་རེད་ད་གནོད་སེམས་ལོག་ལྟ་དང་གནོད་སེམས་གཉིས་མ་དེ་ག་རེ་བྱས་ན་ཡང་བལྟས་ཚོད་ད་ལོག་ལྟ་འདི་ག་རེ་བྱས་ན་ཐག་རིང་གི་རེད་ད་གནོད་སེམས་དེ་བརྣབ་སེམས་དང་གནོད་སེམས་གཉིས་ནང་བཞིན་ཞེ་དྲག་གནོད་སེམས་དེ་ལས་སླ་པོ་བ་དང་ཏོག་ཙམ་དཀའ་ལས་བྱེད་ཀྱི་ན་ཐབས་ཤེས་ཐུབ་ས་རེད་བ་འོ་དེ་འདྲ་བྱས་ན་ད་རྦད་དེ་འདི་ངས་ཐུབ་ས་རེད་བསམ་པ་དེ་ཚོ་རིགས་དེ་རྦད་དེ་དང་རྦད་དེ་གནས་སྐབས་རིང་ལ་ཨ་ནི་ལོ་གཅིག་ཙམ་རྦད་བྱ་དང་དེ་ཐག་རང་ཡིན་བསམ་བསམ་རེ་བྱས་ཐག་རེ་བྱས་ཨ་ནི་ཡོང་ཉེ་བ་དང་འབྱུང་ཉེ་བ་དེ་ཚོ་ལ

རང་གི་བླ་མ་ཟེར་ཡ་ར་འདྲ་བོ་ཏོག་ཙམ་ཡ་བྱས་ནས་ཁོ་ལ་བརྟེན་ནས་ད། དཔེར་ན་མི་ཕལ་པ་ཞིག་ལ་ཁོང་ཁྲོ་ཟས་པ་ལས་སོ་སོའི་ཕ་མ་ལ་ཁོང་ཁྲོ་ཟས་ན་ཡང་སྡིག་པ་ཆེ་ཡོང་གི་འདུག་ཨ། ད་དེ་ནང་བཞིན་ཕ་མ་ལ་ཁོང་ཁྲོ་ཟས་པ་ལས་ཡང། བྱང་ཆུབ་སེམས་དཔའ་སོ་ར་འདྲ་མི་གང་ཟག་ཁྱད་པར་ཅན་དེ་འདྲ་བོའི་རིགས་ལ་ཡང་ཁོང་ཁྲོ་ཟས་ན་སྡིག་པ་ཆེ་ཡོང་གི་འདུག་ཅེས་དེ་ཚོ་ཧ་གོ་བྱས། ད་དེ་ནང་བཞིན་ཞིག་དགེ་བ་ལ་ཡང་དེ་འདྲའི་འདུག་ཨ། མི་ཕལ་པ་ལ་ཕ་གིར་ཕན་ཐོགས་བྱས་ནས་ཕན་ཐོགས་བྱས་པ་དང་སོ་སོའི་ཕ་མ་ལ་ཕན་ཐོགས་བྱས་པ་ད་ཡང་བླ་མ་དང་གར་སོང་རེད། དེ་འདྲའི་ལ་ཕན་འདོགས་བྱས་པ་ཚོ་ཏོག་ཙམ་ཡར་བརྩི་ཡོང་དུས་ཙམ་ཡང་འོ་ཡ་ཁོ་རང་བཞིན་གྱི་ཆ་ནས་མི་ཕལ་པ་ལ་ཕན་འདོགས་བྱས་པ་ལས་སོ་སོའི་ཕ་མ་ལ་ཕན་འདོགས་བྱས་ན་ཡང་གར་སོང་གར་སོང་རེད་དགེ་བ་དེ་རླབས་ཆེ་བ་དང། དེ་འདྲའི་ནུས་པ་ཆེ་ཡོང་གི་འདུག་བ་འོ་དེ་ཚོ་ཧ་གོ་བ་ར་བྱས་ན་དེ་ཡག་པོ་ཞེ་པོ་འདུག་ག་རེ་རེད་ཟེར་ན་ད་དེ་འདྲའི་ཅིག་ཉེན་ཁ་དང།